ད་ཚང་མས་གཟིགས་ཡོད་རེད་ཁ་སང་གཟའ་ལྷག་པའི་ཉིན་ཁ་དེ་ཨ་མི་རི་ཀའི་ནུབ་ཕྱོགས་ཀྱི་གྲོང་ཁྱེར་ལོ་སི་ཨེན་ཇི་ལེ་སི་ནང་ཡོད་པའི་ཨ་མི་རི་ཀའི་སྲིད་འཛིན་རེ་གྷན་གྱི་དཔེ་མཛོད་ཁང་ནང་ལོགས་ལ་ཡ་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་མེ་ཁཱ་ཏི་དང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝན་གཉིས་བར་ལ་ཡ་ལྷན་འཛོམས་གནང་འདུག་ད་ལྷན་འཛོམས་འདི་མ་གནང་གོང་ལ་ཡ་རྒྱུན་དུ་ནང་བཞིན་རེད་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ཡག་དང་འཇིགས་སྐུལ་བྱས་ཡག་དང་དེ་ཚོ་མང་པོ་ཞེ་པོ་ཅིག་བྱས་ཡོད་རེད་ད། ད་རིང་གི་ལྷན་འཛོམས་འདི་དོན་སྙིང་ཆེན་པོ་ཆགས་དགོས་ཡག་གི་རྒྱུ་མཚན་རེ་ཅིག་མང་པོ་ཞིག་འདུག་ཨ་ལེ་དང་པོ་དེ་ག་རེ་རེད་ཟེར་ན། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡང་ཨ་མི་རི་ཀ་དང་རྒྱ་ནག་བར་མཚམས་ལ་ཡང་དངོས་སུ་ཕྱི་འབྲེལ་འབྲེལ་བ་བཙུགས་ཚར་བའི་རྗེས་ལ་ཡང། མ་རྩ་ཐའེ་ཝན་གྱི་སྲིད་འཛིན་ལྷོ་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ་ཚོའི་ནང་ལོགས་ལ་ཡང་ད་ཐའེ་ཝན་དང་ཕྱི་འབྲེལ་འབྲེལ་བ་ཡོད་པ་མང་པོ་ཡོད་རེད་དེ་ཚོ་ཕེབས་པའི་ལམ་ཞོར་ལ་ཡང་ཨ་མི་རི་ཀའི་ནང་ལོགས་ལ་ཡང་ཁྱུག་ཁྱུག་ཙམ་འཚམས་འདྲི་གནང་པའི་གནས་ཚུལ་མང་པོ་བྱུང་ཡོད་རེད་ཨ་ལེ་ཡིན་ནའི། ཨ་མི་རི་ཀའི་གཞུང་གི་འགོ་ཁྲིད་དང་ལྷག་པར་དུ་མཐོ་རིམ་གྱི་འགོ་ཁྲིད་དང་དེ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཟེར་དེའི་གོ་གནས་དེ་ཨ་མི་རི་ཀའི་ནང་ལོགས་ལ་ཡང་མར་བང་རིམ་བསྒྲིགས་པ་ཡིན་ན་སྲིད་འཛིན་བྱས་སྲིད་འཛིན་གཞོན་པ་བྱས་སྲིད་འཛིན་གཞོན་པའི་འོག་ད་ག་ད་ཨང་གསུམ་པ་དེ་ཡིན་ན་གྲོས་ཚོགས་ཀྱི་ཚོགས་གཙོ་དེ་བྱེད་དགོས་རེད་བྱས་ཙང་གྲོས་ཚོགས་ཚོགས་གཙོའི་གནས་རིམ་ད་ག་ཙམ་ཅིག་གི་དབུ་ཁྲིད་མཐོ་པོ་དང་ཐའེ་ཝན་གྱི་སྲིད་འཛིན་བར་མཚམས་ལ་ཡང་ཨ་མི་རི་ཀའི་ས་ཐོག་ལ་ཡང་མཇལ་འཕྲད་གནང་པ་དེ་ཐེངས་དང་པོ་ཆགས་འདུག་བྱས་ཙང་ད་རིང་དེའི་སྐོར་དོ་སྣང་ཆེན་པོ་ཞེ་པོ་ཅིག་བྱས། དེའི་གིན་དེ་གཉིས་པ་དེ་ག་རེ་འདུག་ཟེར་ན་ད་རིང་ཕ་གིར་ཡང་མཇལ་འཕྲད་གནང་ས་དེ་ལ་ཡང་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་མེ་ཁཱ་ཏི་གཅིག་པོ་མ་ཡིན་པར་ཡང་གྲོས་ཚོགས་ཀྱི་འཐུས་མི་གཞན་པ་བཅོ་བརྒྱད་ཙམ་ཞིག་ཁོ་རང་མཉམ་དུ་ཕ་གིར་ཕེབས་བཞག་ཕེབས་པ་མ་ཟད་ཡིན་ན་ད་ད་རིང་ཁ་སང་ཨ་མི་རི་ཀའི་གྲོས་ཚོགས་དང་ཨ་མི་རི་ཀའི་ཁྱོན་ཡོངས་ཀྱི་སྤྱི་ཚོགས་ཁོ་རའི་ནང་ལོགས་ལ་ཡང་སྲིད་དོན་ཚོགས་པ་གཉིས་བར་མཚམས་ལ་ཡང་འགྲན་རྩོད་བྱས་རྗེས་ལྟ་བ་དང་གང་ཅིའི་ཐད་ལ་ཡིན་ནའི་འཆམ་པོ་མེད་པའི་འཐེན་འཁྱེར་གྱི་གནས་ཚུལ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཨ་ལེ་ཡིན་ནའི་ད་རིང་ཕ་གིར་ཡ་བཅོ་བརྒྱད་ཕེབས་མཁན་ནང་ལོགས་ལ་ཡ་གྲོས་ཚོགས་ནང་ལོགས་ལ་ཡོད་པའི་ཨ་མི་རི་ཀའི་སྤྱི་མཐུན་སྲིད་དོན་ཚོགས་པ་ཡིན་ནའི་རེད་དམངས་གཙོ་སྲིད་དོན་ཚོགས་པ་ཡིན་ནའི་རེད་ཕྱོགས་གཉིས་ཆ་ལོག་འདུག་བྱས་ཙང་ད་ག་རང་ཁོ་རང་ཡང་དོན་སྙིང་གི་ཐོག་ནས་བྱས་པ་ཡིན་ནའི་ཞེ་དྲག་གལ་ཆེན་པོ་རེད་བཞག་ད་ཁོ་གཉིས་གཉིས་མཇལ་འཕྲད་གནང་ཚར་བའི་རྗེས་ལ་ཡ་གསར་འགོད་ཚོགས་འདུ་ཐུང་ཐུང་ཚོགས་བཞག་སྐུ་ཞབས་མེ་ཁཱ་ཏི་གིས་གསུང་ཡ་བྱས་པ་ཡིན་ན་ཐའེ་ཝན་དང་ཨ་མི་རི་ཀའི་བར་ལ་འབྲེལ་བ་ཡག་པོ་ཅིག་འཛུགས་ཡ་འདི་ཡིན་ན། འཛམ་བུ་གླིང་ཁྱོན་ཡོངས་ཀྱི་དམངས་གཙོ་དང་རང་དབང། ཚོང་འབྲེལ་དང་དཔལ་འབྱོར། འཛམ་གླིང་ཞི་བདེ་སོགས་ལ་ཡང་ཡིན་ན་ཧ་ཅང་གལ་ཆེན་པོའི་གནད་དོན་ཞིག་རེད་ཅེས་གསུངས་བཞག་སྲིད་འཛིན་ཚའེ་ཡིན་ཝུན་གྱིས་གཏམ་བཤད་གནང་པའི་སྐབས་ལ་ཡང་ཁོ་རང་གིས་ད་ཕ་གིར་ཡ་མཇལ་ས་དེ་སྲིད་འཛིན་རེ་གྷན་གྱི་དཔེ་མཛོད་ཁང་ནང་མཇལ་ཡོད་པ་སོང་ཙང། སྲིད་འཛིན་རེ་གྷན་གྱིས་སྔ་མོ་གསུངས་མྱོང་པའི་བཀའ་མོལ་ཅིག་ལུང་དྲངས་བྱས་སྲིད་འཛིན་རེ་གྷན་གྱིས་གལ་སྲིད་ཞི་བདེ་དགོས་ཀྱི་ཡོད་ན་ང་ལ་ཡང་སྟོབས་ཤུགས་དགོས་ཀྱི་རེད་ཅེས་གསུངས་ཡོད་རེད་བྱས་ཙང་འདི་ལུང་དྲངས་ནས་སྟོབས་ཤུགས་ཟེར་དེ་གལ་ཆེན་པོ་རེད་ཨ་མི་རི་ཀ་དང་ཐའེ་ཝན་བར་མཚམས་ལ་ཡང་མཉམ་འབྲེལ་བྱས་ན་སྟོབས་ཤུགས་ཡོང་གི་རེད་ཟེར་ཡག་ཅིག་དང་ད་ག་ནང་བཞིན་སྲིད་འཛིན་ཚའེ་ཡིན་ཝུན་གྱིས་ད་རིང་གི་མཇལ་འཕྲད་དེ་བརྒྱུད་བྱས་ཐའེ་ཝན་མི་མང་ཚོ་ལ་ཡང་ག་རེ་ཤེས་ཐུབ་པ་ཅིག་ཐོན་ཐུབ་ཀྱི་རེད་ཟེར་ན་ཐའེ་ཝན་འདི་ཡིན་ན་གྲོགས་མེད་ཁེར་རྐྱང་ལྷག་མེད་པ་ཅིག་ཐོན་ཐུབ་ཀྱི་རེད་ཞེས་བྱའི་གཏམ་བཤད་དེ་འདྲ་ཚོ་གནང་བཞག་ད་ཡིན་ན་ཁོ་གཉིས་ཆ་ལོག་གི་གཏམ་བཤད་འདིའི་ནང་ལོགས་ལ་ཡང་དམིགས་བསལ་རྒྱ་ནག་མིང་བཏོན་བྱས་སྐྱོན་བརྗོད་བྱས་དེ་འདྲའི་ཤུགས་ཆེན་པོ་ག་གེ་གནང་མི་འདུག། མ་བཏང་ཁོ་གཉིས་གཉིས་བར་དུ་ལ་གི་མཇལ་འཛོམས་དེ་ནང་ཁུལ་བྱས་བྱས་ལོགས་ཀྱི་གསར་འགོད་པ་དང་དེ་ག་སྐད་བཏང་ཡོད་མ་རེད་དངོས་གནས་ཀྱི་ད་གྲོས་མོལ་གཙོ་བོ་ག་རེ་གནང་ཡོད་མེད་དེ་ཡིན་ན་གསལ་པོ་མི་འདུག་དེ་ལ་ཡིན་ན་གྲོས་མོལ་གནང་ཚར་བའི་རྗེས་ལ་ཡང་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གསར་འགོད་པ་ཕ་གིར་ཕྱིན་པ་རེད་གསར་འགོད་པ་དེས་ཕ་གིར་ཡང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ལྷན་ཚོགས་དེའི་ནང་ཞུགས་མཁན་ཡིན་ནའི་རེད་ཡང་ད་ག་ནང་བཞིན་ཐའེ་ཝན་གྱི་སྐུ་ཚབ་དེ་ད་རིང་གི་ལྷན་ཚོགས་དེའི་ནང་ཕེབས་མཁན་ཡོད་རེད་པ་དེ་ཚོ་ལ་ཡང་བཀའ་འདྲི་ཁག་ཅིག་ཞུས་བཞག་ད་བཀའ་འདྲི་དེ་ག་དེ་ཞུས་པའི་ནང་དོན་ཞིབ་ཕྲ་དེ་དེ་ཞུ་མ་དགོས་བྱས་ཡིན་ནའི་ང་རའི་བག་ཆགས་རེད། ཤུགས་ཆེ་ཤོས་ག་རེ་བྱུང་ཟེར་ན་ཁོང་ཚོས་གསུང་ཡག་བྱས་པ་ཡིན་ན་ད་རིང་གི་ལྷན་འཛོམས་ཀྱི་ནང་དོན་གཙོ་བོ་དེ་ག་འདྲ་སེ་བྱས་བྱས་ཐའེ་ཝན་མཚོ་རྒྱུད་ཀྱི་ཞི་བདེ་བརྟན་ལྷིང་སྲུང་སྐྱབ་བྱེད་ཡག་དང་དམག་འཁྲུག་སྔོན་འགོག་ག་འདྲ་བྱེད་དགོས་ཀྱི་མེད་སྐོར་ལ་ཡག་གཙོ་བོ་ཡིན་པ་ཅིག་འདུག་མཇལ་འཕྲད་དེ་མ་གནང་གོང་ལ་ཡང་རྒྱ་ནག་གཞུང་གིས་འཇིགས་སྐུལ་དང་སྐྱོན་བརྗོད་ཤུགས་ཆེན་པོ་ཞེ་པོ་བྱས་པ་རེད་ད་ག་ནང་བཞིན་ཡིན་ན་མཇལ་འཕྲད་གནང་ཚར་བའི་རྗེས་ལ་ཡ་ད་ད་རིང་ཡིན་ན་རྒྱ་ནག་ཕྱི་སྲིད་ལྷན་ཁང་དང་ད་ག་ནང་བཞིན་གྱི་རྒྱ་ནག་གི་ད་ཐའེ་ཝན་དང་འབྲེལ་བ་ཡོད་པའི་ལས་ཁུངས་ཁག་བཞི་བཅས་ཀྱིས་གསལ་བསྒྲགས་བཏོན་བྱས་སྐྱོན་བརྗོད་ཞེ་པོ་བྱས་པ་མ་ཟད་རྒྱ་ནག་གཞུང་གིས་འདི་ལ་རྒོལ་ལན་སློག་གི་ཡིན་ཟེར་ལབ་ཤག་ད་རྒོལ་ལན་དེ་ཚོ་ག་རེ་ཡིན་ན་ད་དེ་ཚོ་གསལ་པོ་གང་ཡང་མི་འདུག་ཨང་ད་ཡིན་ན་ལས་དངོས་སུ་རང་ཕ་གིར་ཅིག་མཐོང་ཡག་ཡོད་པ་རེད་བྱས་ཙང་ད་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན་ཁ་སང་ནས་འགོ་བཙུགས་བྱས་རྒྱ་མིའི་མཚོ་དམག་དེ་ད་ཐའེ་ཝན་གྱི་མཚོ་རྒྱུད་ལ་ཡང་ད་རྒྱུན་དུ་དང་མ་འདྲ་ཐའེ་ཝན་གྱི་མཚོ་གླིང་དང་ཞེ་དྲགས་ཀྱི་ཐག་ཉེ་ས་ཁུལ་འདི་ཁག་ཅིག་ལ་ཡོང་ཡོད་ས་རེད། ལྷག་པར་དུ་ཡིན་ན་རྒྱ་ནག་གི་གནམ་གྲུ་འཁྱེར་ཡ་ཡོད་པའི་གྲུ་གཟིངས་ཆེ་ཤོས་ཅིག་གཉིས་ཡོད་རེད་དེ་ནི་ཧྲན་ཏུང་ཟེར་མཁན་དེ་ཐའེ་ཝན་དང་ཧ་ལམ་རྒྱང་ཐག་ཀི་ལོ་མི་ཏྲ་ཉིས་བརྒྱ་ཙམ་ལས་མེད་སའི་ས་ཆ་གཅིག་ལ་སླེབས་ཡོད་ས་རེད་ད་དེ་ཞེ་དྲགས་ཀྱི་ཐག་ཉེ་པོ་ཆགས་ཀྱི་ཡོད་པ་འདྲ། ད་ཡིན་ན་ལེ། རྒྱ་ནག་གི་དམག་གྲུ་དང་འདི་ཚོ་ཞེ་པོ་ཕ་གིར་ཐག་ཉེ་པོ་སླེབས་ཡོད་ནའི་ད་ག་ནང་བཞིན་གྱི་ཡིན་ན་ཨ་མི་རི་ཀའི་ད་དམག་གི་གྲུ་གཟིངས་འདི་ཚོའི་མང་པོ་ཡོད་ལྷག་པར་དུ་ཨ་མི་རི་ཀའི་གནམ་གྲུ་འཁྱེར་མཁན་གྱི་དམག་གི་གྲུ་གཟིངས་ཆེ་ཤོས་ཡིན་ན་མི་ནི་ཚི་ཟེར་མཁན་དེ་ཐའེ་ཝན་དང་ཐག་ཉེ་པོ་གཅིག་ཀི་ལོ་མི་ཏེར་རྒྱང་ཚད་བཞི་བརྒྱ་བྱེད་སའི་ས་ཆ་གཅིག་སླེབས་ཡོད་ཟེར་བྱས་ཙང་ད་གལ་སྲིད་ཨ་ལེ། མཇལ་འཕྲད་འདི་དང་ཐད་ཀར་འབྲེལ་བ་ཡོད་ནའི་མེད་ནའི་གནས་ཚུལ་འདི་ནས་ག་རེ་ཟེར་ན་ད་ཐའེ་ཝན་གྱི་མཚོ་རྒྱུད་ཀྱི་གནས་སྟངས་འདི་ཡིན་ན་ད་རིང་ཁ་སང་ཛ་དྲག་ཞེ་དྲགས་ཡིན་པ་གཅིག་མཚོན་ཐུབ་ཀྱི་འདུག་ད་ཡིན་ན་ལེ། རྒྱ་ནག་ངོས་ནས་འདི་ལ་ཡང་སྐྱོན་བརྗོད་དང་དེ་འདྲ་མང་པོ་བྱས་བཞག་དེ་ལས་ཁོའི་བྱེད་སྟངས་ཡོད་རེད་པ། འདི་དེའི་སྔོན་དང་བསྡུར་བ་ཡིན་ན་དཔེར་ན་ཆ་བཞག་པ་ཡིན་ན་ཟླ་ཉིན་ལོ་ལ་ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ཕེབས་པའི་སྐབས་རྒྱ་ནག་གིས་ཁོའི་རྣམ་འགྱུར་བསྟན་སྟངས་ཡོད་རེད་པ། འདི་དང་བལྟས་པ་ཡིན་ན། ད་ལྟ་ཡིན་ན་ཕལ་ཆེར་ཏོག་ཙམ་ཞིག་འཇམ་པ་ཡོད་པའི་བཟོ་འདྲ་ཞིག་འདུག། ད་ཟླ་ཉིན་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ཕེབས་པའི་སྐབས་རྒྱ་ནག་གིས་ཨ་ལེ་ཆུ་ཚོད་ཕལ་ཆེར་སུམ་ཅུ་སོ་བཞི་རིང་བཀག་པས་ད་དངོས་གནས་རང་དམག་སྦྱོང་བྱས་བྱས་མེ་ཤུགས་གོ་མཚོན་དང་དེ་ཚོ་མཚོ་རྒྱུད་དུ་ཕར་རྒྱག་ཡ་དང་དེ་འདྲས་ཞེ་པོ་བྱས་བྱས་ཐ་ན་བར་སྐབས་ཅིག་ལ་ཡང་གཅིག་གནམ་གྲུ་ཁ་ཐུག་ལ་ཡང་འགྲོ་མ་ཐུབ་པ་དང་དེ་འདྲས་ཀྱི་ཨ་ནི་ཁོ་ཚོས་ཛ་དྲག་གི་གནས་ཚུལ་བཟོས་ཡོད་རེད། དེ་ཚོ་དང་བསྡུར་བ་ཡིན་ན་ད་རིང་ཡང་ད་རྒྱ་ནག་གཞུང་གིས་ཞེ་པོ་ཅིག་ཤུགས་ཆེན་པོ་བྱས་མེད་པའི་བཟོ་ལྟ་ཞིག་འདུག་བྱེད་མ་དགོས་ཡ་རྒྱུ་མཚན་དེ་ཚོ་ད་བར་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་རྒྱུ་མཚན་མང་པོ་ཞེ་པོ་ཅིག་བགྲངས་བཞག་ཁ་ཤས་ཀྱིས་ཟེར་ཡ་བྱས་པ་ཡིན་ན་ཟླ་ཉིན་ཨ་མི་རི་ཀའི་དེ་གྲོས་ཚོགས་ཀྱི་འོས་འདེམས་མ་བྱས་གོང་ལ་ཡང་ཡིན་སྐུ་ཞབས་མེ་ཁཱ་ཏི་གིས་གལ་སྲིད་ཁོ་རང་གྲོས་ཚོགས་ཀྱི་ཚོགས་གཙོ་ཆགས་པ་ཡིན་ན་ད་ལོ་སྤྱི་ཟླ་གསུམ་པའི་ནང་ལོགས་ལ་ཐའེ་ཝན་ལ་ཡང་ཕེབས་ཀྱི་ཡིན་ཞེས་གསུངས་པ་རེད་དེ་ཡིན་ནའི་ཟེར་ཡ་བྱས་པ་ཡིན་ན་ཐའེ་ཝན་གྱི་ངོས་ནས་སྐུ་ཞབས་མེ་ཁཱ་ཏི་མ་ཕེབས་རོགས་གནང་འདིའི་ཚབ་ཏུ་ཡང་ཡིན་ན་ཁོ་གཉིས་གཉིས་ཨ་མི་རི་ཀའི་ས་ཐོག་ལ་ཡང་མཇལ་འཕྲད་གནང་གི་ཡིན་ཞེས་ཞུས་པ་རེད་ཞེས་བྱས

ཞེ་པོ་ཅིག་འཇིགས་སྐུལ་བྱས་ཁོ་ཚོས་ཛ་དྲག་བྱས་གནས་ཚུལ་ཞེ་པོ་ཅིག་བཟོས་པ་ཡིན་ནའི་མཐའ་མ་དེར་གའི་འབྲས་བུ་གའི་བྱུང་མ་སོང་ཨ་དེ་ལྷག་ཅིག་དམག་རྒྱག་དགོས་རེད་དམག་རྒྱག་ཡག་གི་ནས་ཕལ་ཆེར་བློ་ཁོག་དང་ནུས་པ་དང་དེ་ཚོ་གང་ག་ཡོད་ཀྱི་མ་རེད་དེ་འདྲ་སོང་ཙང་ད་རྒྱ་ནག་ངོས་ནས་ད་བྱས་ནས་བྱས་ཚད་གའི་མེད་པའི་བཟོ་ལྟ་ཞིག་གང་ལྟར་ཁ་རྒྱག་པར་གོ་རོ་བཤད་མ་ཤེས་ད་དེ་ནས་ད་རེས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་མེ་ཁ་ཏི་དང་ཐའེ་ཝན་གྱི་སྲིད་འཛིན། ལྕམ་ཚའེ་ཡིན་ཝན་མཇལ་འཕྲད་གནང་བ་འདི་དངོས་གནས་ཀྱི་དོན་སྙིང་དང་འདི་ནས་ག་རེ་མཚོན་ཐུབ་ཀྱི་ཡོད་རེད་ཅེས་ད་རྒྱ་ཆེ་ས་ནས་བཤད་པ་ཡིན་ན་ད་བར་གསར་འགྱུར་བརྒྱུད་ལམ་ཁག་དང་དཔྱད་གཏམ་པ་ཚོས་ཡིན་ན་ལྟ་ཚུལ་མང་པོ་ཞེ་པོ་ཅིག་བཤད་བཞག་དང་འགོ་དེ་ཡིན་ན་ཁ་སང་དེ Wall Street Journal ཟེར་དེ་གསར་ཤོག་འདིའི་སྒང་ལ་ཡང། Bonny Lin ཟེར་མཁན་ཅིག་འདུག་ཁོ་རང་ཡིན་ན་འདིའི་སྔོན་ལ་ཡང་ཨ་མི་རི་ཀའི་རྒྱལ་སྲུང་ཁང་གི་ནང་ལོགས་ལ་ཡང་རྒྱ་ནག་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དང་ད་དེ་རིང་ཁ་སང་ཐའེ་ཝན་དང་རྒྱ་ནག་གི་འབྲེལ་བའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མི་སྐད་གྲགས་ཆེན་པོ་ཅིག་རེད་བཞག། ཁོ་རང་གསུང་ཡ་བྱས་པ་ཡིན་ན་རྒྱ་ནག་ངོས་ནས་ད་ད་རིང་ཁོ་ཚོ་ལ་ག་རེ་ཟེར་དགོས་རེད་གཅིག་དངངས་སྐྲག་ཆེ་ཤོས་ཅིག་བྱེད་དགོས་ག་རེ་ཟེར་ན། ཟླ་ཉིན་ལོ་ལ་ཡང་ལྕམ་ནན་སི་ཕེ་ལོ་སི་ཕ་གིར་ཐའེ་ཝན་ལ་ཕེབས་རྗེས་ཡིན་ན་ཐའེ་ཝན་གྱི་སྲིད་འཛིན་དང་ཐའེ་ཝན་གྱི་དབུ་ཁྲིད་ཚོ་དང་གཅིག་མཇལ་འཕྲད་གནང་བ་རེད་ད་ད་རིང་དེ་སྲིད་འཛིན་ཚའེ་ཡིན་ཝན་ཨ་མི་རི་ཀ་ལ་ཕེབས་རྗེས་ཨ་མི་རི་ཀའི་གྲོས་ཚོགས་ཚོགས་གཙོ་དང་ཡང་བསྐྱར་གཅིག་མཇལ་བ་རེད་བ་མཇལ་བ་སོང་ཙང་ད་གནས་ཚུལ་དེ་ཡང་དེ་ཟླ་བ་ཁ་ཤས་ཀྱི་ནང་ལོགས་ལ་བྱུང་བའི་གནས་ཚུལ་རེད་བྱས་ཙང་གནས་ཚུལ་འདིའི་རིགས་ཡིན་ན་སྔ་མོ་ཡིན་ན་ཞེ་པོ་ཅིག་དཀོན་པོ་རེད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་དུས་སྐབས་ལ་ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ Newt Gingrich ཟེར་མཁན་དེ་ཕ་གིར་ཐའེ་ཝན་ལ་ཕེབས་པ་རེད་འདི་ནས་བྱས་ཟླ་ཉིན་བར་དུ་ཡིན་ན་བྱུང་ཡོད་མ་རེད་བ། བྱས་ཙང་འདིའི་སྔོན་ལ་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོས་ཐའེ་ཝན་གྱི་སྲིད་འཛིན་དང་མཇལ་ཡ་ཟེར་དུས་ཙམ་པ་དེ་ཞེ་པོ་ཅིག་དཀོན་པོ་ཡིན་པ་མ་ཟད་འདི་འདྲ་མཇལ་བ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་གི་ཕྱི་འབྲེལ་འབྲེལ་བ་ལ་ཡང་ཤུགས་རྐྱེན་ཞེ་པོ་ཅིག་ཐེབས་ཀྱི་རེད་བསམས་ནས་མི་གིས་བསམ་བློ་བྱེད་ནུས་ཀྱི་ཡོད་མ་རེད་ད་ཡིན་ན་སླེབས་དུས་ཙམ་པ་དེ་ཟླ་བ་ཁ་ཤས་ཤིག་ནང་ཐེངས་མ་གཉིས་བྱུང་བ་རེད་བ། འདི་འདྲ་སོང་ཙང་ཁོ་རང་གསུང་ཡ་བྱས་པ་ཡིན་ན་རྒྱ་ནག་ངོས་ནས་ད་གནས་ཚུལ་འདིའི་རིགས། ཡང་ནས་ཡང་དུ་བྱུང་བྱས་ཡིན་ན་དེ་རྒྱུན་ལྡན་ཅན་ཅིག་དང་ཁོ་ལམ་སྲོལ་གསར་པ་ཅིག་མ་ཆགས་པ་བྱ་ཡག་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་ཆགས་བྱས་ཡིན་ན་ཁོ་ཚོས་ད་ད་རིང་དེ་ཡང་འབད་བརྩོན་བྱས་ཏེ་གཙོ་བོ་དེ་ཕལ་ཆེར་ཚོད་དཔག་བྱས་ན་དེ་འདྲ་ཅིག་ཡིན་གྱི་རེད་ཞེས་བྱས་གསུངས་བཞག་ད་འདི་རྒྱ་ནག་གིས་གཙོ་བོ་ག་རེ་ཟེར་གྱི་ཡོད་ཟེར་ན་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ལ་ཡ་ཨ་ནི་ཕྱི་འབྲེལ་འབྲེལ་བ་བཙུགས་པའི་སྐབས་དེ་ཁོ་ཚོས་རྩ་དོན་དེ་ཁ་ཤས་ཅིག་ཡོད་རེད་རྩ་དོན་དེ་ཡིན་ན་ད་རྒྱ་ནག་གཅིག་ལས་མེད་པ་དེ་ངོས་འཛིན་བྱ་ཡ་དང་ཐའེ་ཝན་འདི་ཚོ་འགོ་ཁྲིད་དང་འདི་ཚོ་ཐུག་འཕྲད་མ་བྱ་ཡ་དང་འདི་འདྲའི་ཁོང་ཚོའི་རྩ་དོན་ཁ་ཤས་ཅིག་ཡོད་རེད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡར་བཞག་པའི་ཨ་ནི་རྩ་འཛིན་འདི་ཚོ་གཞི་བཞག་བྱས་འགྲོ་གི་ཡོད་ཅེས་བཤད་ཀྱི་ཡོད་རེད་དེ་ཡིན་ནའི་དོན་དངོས་ཐོག་ལ་ད་ཨ་མི་རི་ཀ་དང་རྒྱ་ནག་ཐའེ་ཝན་འདི་གའི་གསུམ་བར་ལ་འབྲེལ་བ་ལ་ཡར་དེ་རིང་ཁ་སང་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་པོ་ཕྱིན་ཚར་འདུག་ག། འགྱུར་ལྡོག་དེ་ཚོ་ཕྱིན་ཚར་དུས་ཙམ་པ། ལོ་མང་པོའི་གོང་ལ་བཞག་བཞག་པའི་རྩ་འཛིན་འདིའི་སྒང་ལ་ཡང་མུ་མཐུད་འགྲོ་ཡ་དེ་ཡིན་ན་ཧ་ལམ་འགྲོ་ཐབས་མེད་པའི་བཟོ་ལྟ་ཆགས་ཏེ་འདིའི་འགྱུར་ལྡོག་དེ་ཚོ་ཟེར་དུས་ད་འགྱུར་ལྡོག་མང་པོ་ཞེ་པོ་ཕྱིན་པ་རེད་དེ་འགྱུར་ལྡོག་གལ་ཆེ་ཤོས་རེ་གཅིག་ཟེར་བ་ཡིན་ན་ངས་བྱས་ན་གསུམ་གོ་གསུམ་དེར་འདུག་བསམ་གྱི་འདུག

དམག་འཁྲུག་བརྒྱབ་བྱས་ཡིན་ན་དམག་གི་ཐོག་ནས་ཡིན་ཐའེ་ཝན་བཙན་འཛུལ་བྱེད་ཡག་གི་ནུས་པ་ཡོད་པའི་ད་རྒྱལ་ཁབ་ཆེན་པོ་གཅིག་ཆགས་བསྡད་ཡོད་རེད་དེ་ཡིན་ན་ཞེ་པོ་ཅིག་རྩ་བའི་ཐོག་ནས་ཡིན་ན་འགྱུར་ལྡོག་ཆེན་པོ་ཆེན་པོ་སོང་འདུག་ཨ་ཐའེ་ཝན་ལ་ཆ་བཞག་པ་ན་ཐའེ་ཝན་ལ་འགྱུར་ལྡོག་ཞིབ་གཅིག་དང་པོ་དེ་ཡིན་ན་ང་རང་ཚོ་འདི་ཐའེ་ཝན་དམངས་གཙོ་ཟེར་དུས་པ་ད་སྔ་མ་ནས་རེད་བསམ་སང་ར་ཆ་ཙམ་ཙམ་འདི་མི་ཁ་ཤས་བག་ཆགས་ཡོང་འདུག་པ་འདི་མ་རེད། བདུན་ཅུ་དོན་དགུའི་ལོ་ཐོག་སླེབས་དུས་སྔ་མ་ཅང་ཅེ་ཧྲི་འོག་ཡ་ཐའེ་ཝན་ཡིན་ནའི་ད་ལྟ་དམར་ཤོག་ད་མ་རེད་དེ་ཡིན་ནའི་ཐའེ་ཝན་འདས་པའི་སྲིད་དབང་སྒེར་གཅོད་ཅན་གྱི་འོག་བསྡད་རེད་འོ་ད་དེ་རིང་ཁ་སང་ཡིན་ནའི་ཐའེ་ཝན་དངོས་གནས་དམངས་གཙོའི་ལམ་ཁར་ཕྱིན་མ་ཟད་ཨེ་ཤི་ཡའི་ནང་ལོགས་ནས་དམངས་གཙོ་སྤུས་དག་ཤོས་བྱེད་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་འདིའི་སྐབས་འདིར་ཐའེ་ཝན་ནང་ལོགས་མི་དམངས་ཚོས་ཁོ་ཚོ་སུ་ཡིན་པ་བྱས་སོ་སོའི་ངོ་བོ་འབྱོར་པ་འདི་ངོས་ལེན་བྱེད་སྟངས་ཐད་ལ་རྩ་བའི་ཐོག་ནས་འགྱུར་ལྡོག་ཕྱིན་བྱས་དཔེར་ན་ཆ་བཞག་ན་བདུན་ཅུ་དོན་དགུའི་ལོ་ཐོག་སྐད་ཆ་དྲིས་པ་ན་ཐའེ་ཝན་མི་མང་ཆེ་གཅིག་གིས་ང་རྒྱ་མི་ཡིན་གཅིག་བྱས་ན་རྒྱ་ནག་དེ་གཅིག་ལས་ཡོད་མ་རེད་ང་ཚོ་རྒྱ་ནག་ཁོངས་རེད་ཟེར་ནས་རེད་འོ་མིན་ན་རྒྱ་ནག་ང་ཚོའི་ཁོངས་རེད་ཟེར་ནས་འདི་འདྲའི་བསམ་བློ་ཅིག་མི་ཞིག་ཡོད་རྒྱུ་མ་རེད་ད་དེ་རིང་ཁ་སང། ཐའེ་ཝན་ནང་ལོགས་ལ་ཡང་ད་ཉེ་དུས་རང་ཟླ་བ་གསུམ་པའི་ནང་ལ་ཡང་ཐའེ་ཝན་མི་མང་ལ་བསམ་ཚུལ་བསྡུ་ལེན་བྱས་པ་ཅིག་ཆ་བཞག་པ་ན་བརྒྱ་ཆ་བདུན་ཅུ་དོན་བརྒྱད་ཙམ་གཅིག་གིས་ང་ཐའེ་ཝན་མི་ཡིན་མི་ཤེས་ང་རྒྱ་ནག་མི་མིན་ཟེར་གཅིག་བྱས་ཁོང་ཚོས་ད་སོ་སོ་སོ་ལ་ཡང་ངོས་འཛིན་བྱེད་སྟངས་སྦྱོར་བ་འདི་ལ་ཡང་ཡིན་ན་རྩ་བའི་ཐོག་ནས་ནི་འགྱུར་ལྡོག་ཆེན་པོ་ཞིག་ཕྱིན་པ་རེད།

ཐའེ་ཝན་ལ་ཡང་བཟོ་གི་ཡོད་རེད། ཕི་ཀའི་ཐའེ་ཝན་ལ་ཞི་བདེ་ཡོང་ཡ་དང་ཐའེ་ཝན་ཕི་ཀ་སྲུང་སྐྱོབ་བྱེད་ཡ་དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་ད་ག་འདྲ་ཁེ་ཕན་ད་དེ་འདྲ་ཞེ་པོ་གལ་ཆེན་པོ་ཆགས་བསྡད་རེད་བྱས་ད་གནས་སྟངས་འདི་ཚོ་གསུམ་ལ་ཡང་འགྱུར་ལྡོག་ཞེ་པོ་ཕྱིན་ཚར་དུས་དང་བ་ད་མུ་མཐུད་བྱས་དེ་སྔ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་དང་དོན་དགུའི་ལོ་དུ་བ་ལ་ཡང་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་བཞག་པའི་ཆིངས་ཡིག་ཐོག་གཞི་བཞག་བྱས་བྱས་འགྲོ་ཡ་དེ་ཞེ་དྲག་གི་ཁག་པོ་ཆགས་བསྡད་དུས་དང་བ་ད་དེ་རིང་ཕི་ཀའི་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མེ་ཁ་ཏི་དང་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝན་གཉིས་བར་དུ་ལ་མཇལ་འཕྲད་གནང་བ་དེ་ད་ལྟའི་འགྱུར་ལྡོག་ཆེན་པོ་ཞེ་པོ་ཆེན་པོ་འདིས་གོ་མཚོན་ཡག་གི་འབྲེལ་བ་གསར་པ་ཅིག་ཨ་མི་རི་ཀ་དང་ཐའེ་ཝན་གྱི་འབྲེལ་བ་ད་ག་ནང་བཞིན་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བ་འདི་དུས་ཚོད་གསར་པ་ཅིག་དང་ལམ་སྲོལ་གསར་པ་ཅིག་དང་རྒྱུན་ལྡན་གསར་པ་ཆགས་པའི་རྟགས་མཚན་ཡིན་སྲིད་པ་རེད་བསམ་གྱི་འདུག་ད་དེ་རིང་གི་མཇལ་འཛོམས་འདིས་ཞོགས་དྲོའི་རེ་ཅིག་ལ་ཡ་ཐ་ཝན་གྱི་སྲིད་འཛིན་ཟུར་པ་སྐུ་ཞབས་མཱ་ཡིན་ཅེའུ་དེ་རིང་ཁ་སང་ཡིན་ན་རྒྱ་རྒྱ་ནག་ལ་ཡ་འཚམས་འདྲི་གནང་བྱས་འཚམས་འདྲི་ཉིན་མོ་བཅུ་གཉིས་གནང་བར་ཨ་ཕི་ཀས་མཇུག་བསྒྲིལ་འགྲོ་གི་རེད། བྱས་ཙང་འཚམས་འདྲི་སྐོར་ཁྱོན་ཡོངས་ནས་བལྟས་པ་ཡིན་ན་ད་རྒྱ་ནག་གི་དྲིལ་བསྒྲགས་སུབ་ཚར་ད་དེ་འདྲ་སུབ་ཚར་སྦྱིན་པའི་སུབ་ཚར་འདུག་སྟེ་ཡིན་ནའི་ལས་ཁ་སང་གཟའ་ཉི་མའི་ཉིན་ཀ་དེ། སྐུ་ཞབས་མཱ་ཡིན་ཅེའུ་ཁྲང་ཧྲ་གྲོང་ཁྱེར་དེའི་ནང་ལ་ཡོད་པའི་ཧུའུ་ནན་སློབ་གྲྭ་ཆེན་མོའི་ནང་ལ་ཡ་ཕེབས་པའི་སྐབས་དེ་ཧུའུ་ནན་གྱི་སློབ་གྲྭ་ཆེན་མོའི་སློབ་གྲྭ་ཁག་ཅིག་དང་ཨ་ནི་ཐའེ་ཝན་ནས་ཁོ་རང་མཉམ་དུ་ཡོང་པའི་སློབ་གྲྭ་ཆེན་མོ་དེ་ཁག་ཅིག་གིས་ནི་ཕི་ཀེ་ལེ་ཡར་གྲོས་མོལ་ཚོགས་འདུའི་བཟོ་འདྲ་ཚོགས་བཞག་ད་ཁོར་ཚོགས་འདུ་སྐོར་ཐག་ཆོད་ཟེར་མཁན་མི་འདུག་ཡིན་ནའི་ཚོགས་འདུ་དེ་མཇུག་བསྒྲིལ་བའི་སྐབས་དེ་སྐུ་ཞབས་མཱ་ཡིན་ཅེའུ་གིས་ད་ང་ཡང་སྐད་ཆ་ཁ་ཤས་བཤད་ཡ་ཡོད་ཟེར་ཨ་ནི་ཁོ་རང་ཡར་བཞེངས་བྱས་ཡིན་ན་བཀའ་མོལ་ཁ་ཤས་གནང་བཞག་ད་བཀའ་མོལ་དེ་དེ་རིང་ཁ་སང་མི་མང་པོ་གཅིག་གིས་དོ་སྣང་བྱས་ཡ་དང་ད་རེས་ཁོ་རང་རྒྱ་ནག་ནང་ལོགས་ལ་ཡར་འཚམས་འདྲི་གནང་པའི་ནང་ལོགས་ཀྱི་ད་དམིགས་བསལ་གྱི་གནས་ཚུལ་རེ་ཅིག་ཆགས་བཞག་དེ་ག་རེ་འདུག་ཟེར་ན་ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ཀྲུང་ཧྭ་མིན་གོ་ད་འདི་ཕི་ཀེ་ལེ་གོ་མིན་ཏང་སྔ་མ་བཙུགས་བཞག་པའི་རྒྱ་ནག་མི་སེར་རྒྱལ་ཁབ་ཟེར་མཁན་ཅིག་ཡོད་རེད་པ། འདི་རྒྱལ་ཁབ་འདིའི་རྩ་ཁྲིམས་ཅིག་ཡོད་རེད། ཨང་རྩ་ཁྲིམས་འདི་ལ་དེ་སྔ་བསྒྱུར་བཅོས་བཏང་བྱས་ཡིན་ན་ང་ཚོའི་རྒྱལ་ཁབ་ཀྱི་ས་ཁོངས་འདི་གཉིས་ཡོད་རེད། ཨང་གཅིག་ཡིན་ན་ཐའེ་ཝན་ས་ཁུལ་ཟེར་མཁན་དེ་རེད། གཅིག་ཡིན་ན་ཨང་རྒྱ་ནག་སྐམ་ས་ཆེན་པོའི་ས་ཁུལ་ཟེར་ཏེ་ད་འདི་ཁྱོད་རང་ཚོ་བསྡད་བསྡད་འགྱོག་དེ་རེད། ཨང་ས་ཁུལ་འདི་གཉིས་ཆ་ཡིན་ན་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་ཆ་ཤས་ཅིག་རེད། ད་ཁོ་རང་གི་འདིའི་ནང་ལོགས་ལ་ཡག་ག་རེ་ཟེར་ན་ད་ཐར་ཀེ་སི་རྒྱ་ནག་གཞུང་གིས་རྟག་པར་ཕྱི་ལ་ཡིན་ན་རྒྱ་ནག་གཅིག་ལས་མེད་ཟེར་ཏེ་ཞེ་པོ་ལབ་བསྡད་ཀྱི་ཡོད་རེད་པ། མ་ཡིན་ཅོ་གིས་ཕ་གིར་ཡག་དངོས་སུ་རང་རེད་རྒྱ་ནག་གཅིག་ལས་ཡོད་མ་རེད་རྒྱ་ནག་གཅིག་ཡོད་པ་དེ་ག་རེ་རེད་ཟེར་ན་རྒྱ་ནག་མི་སེར་རྒྱལ་ཁབ་ཉིད་ཐའེ་ཝན་ལ་ཡོད་འགྱོག་དེ་རེད་རྒྱ་ནག་སྐམ་ས་ཆེན་པོ་དེ་ཡིན་ན་ང་ཚོའི་མངའ་ཁོངས་ཡིན་ཟེར་དེ་ལབ་པའི་རྗེས་ལ་ཡིན་ན་ཁོ་རང་གིས་དེ་བཤད་ཙམ་པ་ཐའེ་ཝན་གི་སློབ་ཕྲུག་དེ་ཚོ་དགའ་བསུ་ཞུས་དགའ་པོ་བྱས་ཤག་དེ་ལ་ཡིན་ན་ཧུའུ་ནན་སློབ་གྲྭ་ཆེན་མོའི་སློབ་ཕྲུག་དང་དགེ་རྒན་དང་འགོ་ཁྲིད་དེ་ག་སྒང་ག་ལོག་ཧང་ར་སངས་བྱས་ནས་ཁ་གདངས་བྱས་བལྟས་བྱས་བསྡད་སོང་ཞེས་བྱས་ད་དེ་མ་ཚད་རྒྱ་ནག་གི་ད་གསར་འགྱུར་བརྒྱུད་ལམ་ཐོག་ལ་ད་ཅེས་དྲིལ་བསྒྲགས་བྱས་མི་འདུག་དེ་ལས་ཡིན་ནའི་ལས་གནས་ཚུལ་དེ་སྤྱི་ཚོགས་དྲ་ལམ་ཁག་ལ་ཡག་ག་ས་ག་ལ་ཁྱབ་བྱས་ཡིན་ན་དོ་སྣང་ཆེན་པོ་བྱས་ཡག་གི་གནས་ཚུལ་ཆགས་ཤག་འདི་འདྲ་ཞིག་འདུག་བྱས་བྱས་ད་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་འདིའི་སྐོར་ལ་ཡག་དགོངས་འཆར་ག་རེ་ཡོད་ནའི་གཤམ་ལ་བཞག་རོགས་གནང་ལས་རིམ་འདི་ཨའོ་ཙེ་བྱུང་ཤག་བསམས་འདུག་ན་དགའ་རྟགས་མཐེ་བོ་བརྐྱང་ཡག་སྟེང་ལ་ཡག་གནོན་རོགས་གནང་ཞུ་གི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།